དེ་རིང་ཕྱི་ཟླ་གཉིས་པའི་ཚེས་བཞི་ཉིན་རྒྱལ་སྤྱིའི་སྐྲན་ནད་ཉིན་མོ་ཡིན་པ་དང་སྟབས་བསྟུན། བོད་ཀྱི་སྐྲན་ནད་ཚོགས་པས་བོད་མི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་མདུན་ཐང་དུ་སྐྲན་ནད་གོ་རྟོགས་ཀྱི་ལས་འགུལ་ལ་རྒྱབ་སྐྱོར་ཡོད་པའི་མཚན་རྟགས་བསྡུ་རུབ་དང་རིན་མེད་ཐོག་ནས H Pylori ཞེས་ཕོ་བར་ནད་འབུ་ཡོད་མེད་བརྟག་དཔྱད་གཙོས་ཁྲག་ཤེད་སོགས་སྐྲན་ནད་དང་འབྲེལ་བའི་གཞི་རྩའི་ཉེར་མཁོའི་འཕྲོད་བསྟེན་བརྟག་དཔྱད་གནང་སྟེ་སྐྲན་ནད་ཀྱི་སྔོན་འགོག་དང་སྨན་བཅོས་ཀྱི་གོ་རྟོགས་ལས་འགུལ་ཞིག་སྤེལ་སོང། རྩ་བའི་རྒྱལ་སྤྱིའི་སྐྲན་ནད་ཉིན་མོ་དེ་དང་སྟབས་བསྟུན་བོད་མི་སྒྲིག་འཛུགས་ཀྱི་འཕྲོད་བསྟེན་བཀའ་བློན་སྤེན་པ་ཚེ་རིང་མཆོག་གིས་འཛམ་གླིང་ནང་སྐྲན་ནད་ཀྱི་རྐྱེན་པས་མི་མང་པོའི་ཚེ་སྲོག་ལ་བར་ཆད་འབྱུང་བཞིན་ཡོད་པ་དང་རང་རེའི་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུའང་དེ་འདྲའི་ནད་གཞིས་རྐྱེན་པའི་དཀའ་ངལ་ཅན་གྱི་གནད་དོན་ཡང་འབྱུང་བཞིན་ཡོད་སྐོར་གསུངས་པ་དང་འབྲེལ་བོད་མི་ཚོའི་ངོས་ནས་དེ་འདྲའི་ནད་གཞིར་དུས་ཐོག་སྨན་བཅོས་དང་སྔོན་འགོག་སོགས་གནང་དགོས་གལ་ཡིན་པ་གསུངས་སོང། བཀྲ་ཤིས་བདེ་ལེགས། ལོ་ཟླ་བའི་སྤྱི་ཟླ་གཉིས་པའི་ཚེས་བཞི་ཉིན་མོ་འདི་རྒྱལ་སྤྱིའི་གི་ཀན་སར་ཉིན་མོ་ཞེས་ནས་སྲུང་བརྩི་ཞུ་གི་ཡོད་རེད། འཛམ་བུ་གླིང་འདི་ནང་ལོགས་ལ་ཡང་སྤྱི་དང་ང་ཚོ་མི་ལ་ཡང་དཀའ་ངལ་འཕྲད་ཡ་དེ་རྒྱུན་དུ་ནས་ཞུ་བསྡད་ཀྱི་ཡོད། ནད་ན་ཚ་བྱུང་བ་ཡིན་ན་དཀའ་ངལ་ཆེན་པོ་རེད། དེ་ནང་བཞིན་ཆོས་ལོག་ཡ་སླེབས་བྱས་ཡང་ལྟ་རྟོག་བྱེད་མཁན་མེད་པ་ཡིན་ན་དཀའ་ངལ་ཆེན་པོ་རེད་ཅེས་ཡིན་དུས་ཙམ་པ་དེ་ནང་ལོགས་ནས་ད་ནད་ན་ཚ་ནང་ལོགས་ནས་ཡང་ཅིག་སྐྲན་ནད་དེ་དུས་ཚོད་ཏག་ཏག་ལ་ཡང་ཅིག་བཅོས་མ་ཐུབ་པ་འདྲ་པོ་ཕྱིན་པ་ཡིན་ན། གནས་ཀྱི་རྒྱུན་རིང་པོ་ཕྱིན་པ་ཡིན་ན་དེ་ཡང་བཅོས་ཐབས་ཁག་པོ་ཞིག་ཆགས་ཡག་གི་ན་ཚ་ཅིག་ད་འཛམ་གླིང་ནང་ལོགས་ལ་ཡ་ན་ཚ་འདིའི་རྐྱེན་བྱས་བྱས་མི་མང་པོ་ཞེ་གཅིག་ཚེ་སྲོག་འགྲོ་ཡག་གི་གནས་སྟངས་འདི་འདྲ་ཆགས་ཀྱི་ཡོད་རེད་ལྷག་པར་དུ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡིན་པ་ཡིན་ནའང་སྐྲན་ནད་ཀྱི་རྐྱེན་བྱས་བྱས་ཅིག་མི་མང་པོ་ཅིག་སྲོག་ཤོར་འགྲོ་གི་ཡོད་རེད་ད་འདིའི་དཀའ་ངལ་ཆེ་ཤོས་དེ་ཅིག་དངོས་གནས་ང་ཚོས་བརྟག་དཔྱད་མ་བྱས་ཡ་དང་ཅིག

ཐུབ་པ་ཡིན་ན་མི་མང་པོ་ཞིག་ཡང་ཚེ་སྲོག་ནས་སྐྱོབ་ཐུབ་ཡ་དང་སྡུག་བསྔལ་མང་པོ་ལས་སྐྱོབ་ཐུབ་ཡ་ཡིན་ན་ད་དེང་སང་ད་མ་འོངས་པ་དེ་ཡིན་ནའང་ཁྱེད་རང་ཚོ་ད་གཟབ་གཟབ་བྱེད་རོགས་བྱེད་ཞེས་ད་ཞུ་ཡ་ཡིན། བོད་ཀྱི་སྐྲན་ནད་ཚོགས་པའི་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་ཀྱིས་དེ་རིང་གི་ཉིན་མོ་དེ་དང་སྟབས་བསྟུན་བོད་མི་སྒྲིག་འཛུགས་ཀྱི་སྲི་ཞུ་བ་རྣམས་ལ་ཆེད་དུ་དམིགས་ནས་སྐྲན་ནད་ནད་གཞི་དེའི་སྐོར་གོ་རྟོགས་སྤེལ་རྒྱུའི་ལས་འཆར་སོགས་ངོ་སྤྲོད་དང་སྦྲགས་བོད་ཀྱི་སྐྲན་ནད་ཚོགས་པའི་ངོས་ནས་བཙན་བྱོལ་བོད་མིའི་གཞིས་ཆགས་ཕལ་མོ་ཆེའི་ནང་སྐྲན་ནད་གོ་རྟོགས་ཀྱི་ལས་འགུལ་བརྒྱུད་སྨན་བཅོས་མཐུན་རྐྱེན་སྦྱོར་སྤྲོད་སོགས་གནང་དང་གནང་མུས་ཡིན་པ་གསུངས་སོང། ངའི་མིང་ཚུལ་ཁྲིམས་རྡོ་རྗེ་ཡིན། ད་ལྟ་ཀན་སར་ཚོགས་པའི་འགན་འཛིན། ཨང་དེ་རིང་གི་ད་ཉིན་མོ་གི་ལས་འཆར་དེ། འཛམ་གླིང་སྐྲན་ནད་ཉིན་མོ་ཆགས་འདུག་རེད་བ། ལྷག་པར་དུ་དེ་རིང་གི་ད་ལས་འཆར་གི་གཙོ་བོ་འགོ་ཁྲིད་མཁན་དེ། རྒྱལ་སྤྱིའི་མཉམ་འབྲེལ་ལྷན་ཚོགས་ཡོ་ར། ཀན་སར་ལྷན་ཚོགས། UICC Union of International Cancer Control། Swiss Geneva ནང་དུ་ཆགས་འདུག་ག་ད Initiation ཡོ་ར་གཙོ་བོ་དེ།

གངས་ཅན་སྐྱིད་གཤོངས་ལ་འདི་འདྲ་ཅིག་བྱེད་ཡ་དེ་རྒྱུ་མཚན་དེ་གང་ཡིན་ཞུས་པ་ཡིན་ན་ཡ། དེ་ལ་ཡ་ད་ཅིག་གིས་ལས་བྱེད་མང་པོ་ཞིག་ཆགས་བསྡད་ཡོད་རེད་ང་རང་ཚོའི་གཞུང་ཞབས། ལྷག་པར་དུ་ད་ང་ཚོ་བོད་ཀྱི་སྐྲན་འབྲས་ཚོགས་པ་འགྲོ་ཆ་གསུངས་པས་ན་ཡ། ད་བོད་པའི་གཞིས་ཆགས་ཧ་ལམ་ཆ་ཚང་འགྲོ་བྱས། ད་ལན་ང་ཚོ་ནེ་པ་ལ་ཡ་དེ་འདྲ་འགྲོ་ཐུབ་པ་བྱུང་ཡོད་རེད་དེ་དུས་ཀན་སར་སྔོན་འགོག་གི་ལས་འཆར་བྱས་ནས་ཨ་ད་རེས་ཡ་ང་ཚོས་ཀྱིས་ཡ་ང་ཚོའི་བོད་པའི་གཞུང་ཞབས་ལ་ཡ་དེ་འདྲ་ཞིག་བྱུང་ན་དྲན་བྱས་ནས་ཡ་དེ་ཉི་མ་དེ་བཟུང་ཞིག་བྱས་ནས་ཡ་ང་ཚོ་ལོ་སུབ་བྱས་པ་རེད་ཨ་ད་རེས་དེ་ནང་ལོགས་ལ་ཡ་མཚན་རྟགས་བསྡུ་རུབ་བྱེད་རྒྱུ་བྱས་ནས་ཡ།

དེ་འབྲེལ་ཚོགས་པའི་ངོས་ནས་ལོ་འཁོར་མོའི་ནང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཁྲོད་དུ་སྐྲན་ནད་ཕོག་མཁན་ནད་པ་སུམ་ཅུ་ལྷག་ལ་ལྟ་སྐྱོང་དང་སྨན་བཅོས་ཀྱི་མཐུན་རྐྱེན་གནང་བཞིན་ཡོད་སྐོར་གསུངས་པ་དང་འབྲེལ་ཁོང་གིས་སྐྲན་ནད་སྔོན་འགོག་གནང་རྒྱུ་དེ་ཧ་ཅང་གལ་འགངས་ཆེ་བ་ཞིག་ཡིན་པ་དང་སྐབས་འགར་སྐྲན་ནད་ཐོག་སྨན་བཅོས་མེད་པའི་གནས་སྟངས་རིགས་བྱུང་ཚེ་དེ་དག་ལ་ལམ་སྟོན་སོགས་ཀྱང་གནང་གི་ཡོད་པ་གསུངས་སོང། རྣམ་པ་ཚོའི་ངོས་ནས་བཙན་བྱོལ་ནང་ལོགས་ལ་ནི་ད Cancer གྱི་བོད་པའི་སྤྱི་ཚོགས་ནང་ལོགས་ལ Cancer གྱི་གྲངས་འབོར་ག་ཚོད་ཅིག་ད་ལྟ་བར་དུ་གསལ་སྟོན་བྱུང་བ་ཡིན་ན། སྤྱི་བཏང་གི་ད་ང་ཚོ་ལོ་རེ་ལ་མི་ནད་པ་སུམ་ཅུ་བཞི་བཅུ་ལྟ་གི་ཡོད་རེད་བ། ད་སྤྱི་བཏང་གི་ད་ལྟ་གི་ད་ང་ཚོའི་གི་ལྟ་བུ་དང་ཡང་བཙན་བྱོལ་སྤྱི་ཡོངས་ཀྱི་སྐད་ཆ་བཤད་དེ་ང་ཚོ་ད་ལྟ་རེ་གེར་སངས་མ་འདུག་གང་ཟེར་ང་ཚོའི་གི་ཆ་ཚང་ཉམས་ཐོག་གི་ཡོད་མ་རེད་ད་ང་ཚོ་ལ་ནད་པ་སུ་འདྲ་ཅིག་ཡོང་ངོ་འདི་ང་ཚོ་རོགས་པ་བྱེད་རྒྱུ་དེ་དེ་དྲང་བདེན་གམ་ཟེར་ཡོད་རེད། དེ་ཡིན་དུས་ང་ཚོ་བོད་དུ་ནད་པ་ལོ་ལ་ད་སུམ་ཅུ་བཞི་བཅུ་སྤོ་རུ་སླེབས་གོ་འདི་ཆ་ཚང་ལ་ང་ཚོའི་མཐུན་རྐྱེན་དང་རོགས་པ་བྱེད་དགོས་ཡོད་དེ་རེད། རྣམ་པ་ཚོས་གི་ད་འདི་ཕྱག་ལས་ཀྱི་ཁྲོད་ནས་ཐུགས་ཕན་ག་ཚོད་ཅིག་སོས་ཀྱི་ཡོད་ན་དེ། ནད་པ་དཔེ་མི་སྲིད་མང་པོ་དྲག་སྐྱེད་བྱུང་ཡོད་རེད། ནད་པ་མང་པོ་ཅིག་ཡ་སྤྱི་བཏང་གི་ད་དངོས་གནས་ཁོ་རང་ཚོ། འགྲོ་སོང་དེ་འདྲས་ཆེན་པོ་ཞུ་བཞིན་འདུག་དེ་གོ་རུ་ཨ། དེ་གའི་ཐོག་ནས་ཡ་འགྲོ་སོང་ཐོག་ནས་སྲིད་ས་ཡོང་ཡ་ཅི་རེད། ཟུང་དུ་ཡ་ནད་པ་ཁ་ཤས་ཤིག end of life ཟེར་དུས་དད་མེད་པ་ཆེ། དེ་ནས་ཡང་ད་དེ་ཟུག་མེད་བཅོས་དགོས་རེད་བ། Analgesic Medication ད་ཟུག་བཅག་གི་སྨན་ད་དེ་ཚོ་ཚང་མ Morphine དེ་ཚང་མ་ང་ཚོ་ཀྱང་མཐུན་རྐྱེན་སྦྱར་ཐུབ་ཡོད། ཨོ་དེ་འདྲས་ཐོག་ནས་རོགས་པ་བྱེད་ཡ་རེད། ལྷག་པར་དུ་ཡ། Cancer སྙུང་ཡོད་དུས་ཡ། ག་རེ་ལ་ཡ།

དེ་འབྲེལ་གྱི་ལས་འཆར་ཆ་ཚང་རུ་ཅིག་བརྩམས་ཚར་ལ་དྭགས་དང་བྱང་ཐང་དབྱིན་ཡུལ་ཆ་ཚང། ད་དེ་མིན་གྱི་ཡང་རྒྱ་གར་ནང་ལོགས་ཡ་བཙན་བྱོལ་གྱི་ཡང་གཞིས་ཆགས་ཧ་ལམ་ཡང་སྤྲོ་སྤྲོ་སྤྲིང་སྤེལ་ནི་ཡང་ཆ་ཆ་ཚང་དུ་ཞིག་འགྲོ་ཐུབ་བྱུང་ཡོད་རེད། ཨ་ནི་དེ་མིན་གྱི་ད་ནེ་པལ་དེ་ཞུ་ས་དེ་འདྲ་རེད་ལགས། རྣམ་པ་ཚོས་ཀྱི་ད་ལྟ་ཕྱག་ལས་འདི་གི་ཁྲོད་ནས་སྐྲན་ནད་མང་ཤོས་འགྲོ་བ་ག་རེ་ཟེར་གྱི་འདུག། ད་ང་ཚོའི་གི་འོང་ང་ཚོའི་བཙན་བྱོལ་ནང་ལོགས་ད་སྤྱི་ཡོངས་ནས་བཙན་བྱོལ་བོད་མི་གི་གསེབ་ནང་ཞུ་ཡོད་ན་ཡང་ཕོ་བ Cancer དེ་མང་ཤོས་ཆགས་ཀྱི་ཡོད་རེད། ཨ་ནེ་གཅིག་བུད་མེད་ཀྱི་ད་གཅིག་བུ་སྣོད Cancer དེ་འདྲའི་མང་པོ་ཡོང་གི་འདུག་ར་ནུ་མའི་སྐྲན་ནད་ཡོང་གི་འདུག་ང་རང་ཚོའི་ནང་ལ་ནུ་མའི་སྐྲན་ནད་མང་པོ་ཡོད་རེད Cancer འདིའི་འདུས་ཀ་ད་མང་ཤོས་དྲུག་དེ་ང་ཚོ་ཕོ་བ་ཆགས་ཀྱི་ཡོད། འདི་ལ་ཤུགས་རྒྱག་བྱས་ནས་ང་ཚོས་ཀྱིས་ཅིག་ཕོ་བ་ཁྱབ་ཆེན་བརྟག་དཔྱད་བྱེད་ཡ། H pylori ཟེར་དེ་ཁོ་ནད་འབུ་ཆུང་ཆུང་ཞིག་རེད་ཡིན་ན་ཡང། ཁོ་དུས་ཐོག་ལ་བཅོས་མ་ཐུབ་པ་བྱས་དུས་ཚོད་རྒྱུན་རིང་པོ་བཞག་ཟེར་བ་ན། ཡང Cancer ཆགས་ཀྱི་ག་ལེར་ཕོ་བ་ནང་ལ་གཉན་ཚད་ཆགས་ཡ་དང་ཡང་མ་འོངས་པ་ལ་དེ Cancer རུ་འགྱུར་ཡ་གི་ཉེན་ཁ་ཡོད་རེད། ཐག་ཆོད་དེ་ཆགས་ར་བྱུང་བའི་མ་ཉེན་ཁ་ཡོད་རེད་དེ་ཉེན་ཁ་དེ་སྲུང་ཡ་ཐབས་ཤེས་བྱེད་ཀྱི་ཡོད་ད་ང་ཚོ་དེ་ཡིན་དུས་དེ་འདྲའི་རྒྱུ་ཞིག་ཐབས་ཤེས་བྱེད་དེ་ང་ཚོ་ལས་བྱ་ཙམ་གོ་ལང། བཀའ་དྲིན་ཆེ་ལགས་སོ་ཐུགས་རྗེ་གནང་ཐུགས་རྗེ་གནང། གཞི་རྩའི་དེ་རིང་བོད་ཀྱི་སྐྲན་ནད་ཚོགས་པའི་ལས་འཆར་དེ་ནི Swiss ནང་རྟེན་གཞི་བྱས་པའི་རྒྱལ་སྤྱིའི་སྐྲན་ནད་སྲུང་སྐྱོབ་མཐུན་ཚོགས་ཀྱི་འགོ་ཁྲིད་འོག་ནས་གནང་བཞིན་ཡོད་པ་དང་བོད་ཀྱི་སྐྲན་ནད་ཚོགས་པ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་བོད་ཀྱི་ཐེབས་རྩ་ཁང་གི་རོགས་དངུལ་གྱི་ཐོག་ནས་ཐོག་མར་གསར་འཛུགས་གནང་བ་ཞིག་ཡིན་པ་དང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱལ་སྤྱིའི་སྐྲན་ནད་ལྷན་ཚོགས་ཀྱི་ངོས་འཛིན་ཐོབ་སྟེ་དེབ་སྐྱེལ་བྱས་ཡོད་པ་ཞིག་ཡིན་པ་དང་དུས་རྒྱུན་ནས་བོད་མི་སྐྲན་ནད་ཡོད་མཁན་རྣམས་ལ་རྒྱལ་ས་ལྡི་ལིར་བྱམས་བརྩེ་ཁང་པ་ཟེར་བ་ཞིག་ཆེད་འཛུགས་ཀྱིས་རོགས་རམ་གནང་གི་ཡོད་པ་མ་ཟད་བོད་མིའི་གཞིས་ཆགས་སོ་སོའི་ནང་སྐྲན་ནད་བརྟག་དཔྱད་དང་སྔོན་འགོག་གི་ལས་གཞི་སྤེལ་མུས་ཡིན་པའི་ཁེ་མེད་ཀྱི་ཚོགས་པ་ཞིག་ཆགས་ཀྱི་ཡོད་པ་རེད།